ཁྱེད་རྣམས་སྐུ་ཁམས་བཟང་ང་དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཟླ་བ་དང་པོའི་ཚེས་ཉེར་དགུ་གཟའ་ཟླ་བའི་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་སྙན་སྒྲོན་ཞུ་རྒྱུ་ཡིན་ང་ཚུལ་ཁྲིམས་རྒྱ་མཚོ་ཡིན། སི་རི་ཡའི་ས་མཚམས་དང་ཐག་ཉེ་བའི་ཇོར་ཌན་རྒྱལ་ཁབ་ཏུ་ཡོད་པའི་ཨ་རིའི་དམག་གི་ལྟེ་གནས་ཤིག་ལ་མི་མེད་འཕུར་གྲུ་ཆུང་བ་ཞིག་གིས་གཏོར་རྒོལ་བྱས་ཏེ་ཨ་རིའི་དམག་མི་གསུམ་བསད་ཡོད་པ་དང་ཉུང་མཐར་ཡང་དམག་མི་སུམ་ཅུ་སོ་བཞི་རྨས་ཡོད་པའི་གནས་ཚུལ་ཐོན་འདུག་ཨ་རིའི་ས་གནས་དམག་དཔུང་གི་ལྟེ་གནས་ནས་གནས་ཚུལ་ཐོན་པ་ལྟར་ན། གཟའ་སྤེན་པའི་ཉིན་མོ་གཏོར་རྒོལ་དེ་བྱུང་ཡོད་པ་ངེས་གཏན་བྱས་འདུག་ཨི་ཟི་རེལ་དང་ཧ་མ་སི་ཡི་དམག་འཁྲུག་བྱུང་ནས་ཟླ་བ་བཞི་ལྷག་གི་རིང་གི་ས་གནས་དེ་ནས་ཨ་རིའི་དམག་མི་བསད་པའི་དོན་རྐྱེན་ཐོག་མ་དེ་ཡིན་པར་ཡིད་ཆེས་བྱེད་བཞིན་པ་རེད། ཡང་ཨ་རིའི་སྲིད་འཛིན་གྱིས་གཏོར་རྒོལ་དེ་ནི་ཨི་རན་གྱི་རྒྱབ་སྐྱོར་ཡོད་པའི་ཨེ་རག་དང་སི་རི་ཡ་ན་ཡོད་པའི་དྲག་སྤྱོད་ཚོགས་པ་ཡིན་པར་ཡིད་ཆེས་བྱེད་བཞིན་པ་རེད། མཉམ་འབྲེལ་རྒྱལ་ཚོགས་ཀྱི་ངལ་གསོ་རོགས་སྐྱོར་དང་འཛུགས་སྐྲུན་ལྷན་ཁང་གི་ལས་བྱེད་ཁག་ཅིག་སྤྱི་ཟླ་དང་པོའི་ཚེས་བདུན་ཉིན་གྱི་ཧ་མ་སི་ཡིས་ཨི་ཟི་རེལ་ལ་གཏོར་རྒོལ་གྱི་འཇིགས་སྐུལ་བཏང་བ་དེ་དང་འབྲེལ་བ་ཡོད་པར་བརྟེན་ལས་གནས་ནས་ཕུད་ཡོད་པའི་གནས་ཚུལ་ཐོན་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་དྲུང་ཆེ་ཨན་ཏོ་རེའོ་སྒུ་ཐེ་རེ་ཡིས་འབྲེལ་ཡོད་ལས་བྱེད་རྣམས་ཕྱིར་ཕུད་བཏང་ཡོད་པ་ཁས་ལེན་བྱས་ཏེ་ངེས་གཏན་བཟོས་ཡོད་པ་མ་ཟད་ཁོང་ཚོའི་ལས་དོན་སྐོར་ལ་ཞིབ་དཔྱོད་བྱེད་བཞིན་ཡོད་པ་ཡང་བཤད་འདུག། མཉམ་འབྲེལ་རྒྱལ་ཚོགས་ཀྱིས་ག་ཟ་ལ་ངལ་གསོའི་རོགས་སྐྱོར་གཏོང་གིན་ཡོད་ཀྱང་ཨི་ཟི་རེལ་གཞུང་དམངས་གཉིས་ནས་བཀག་འགོག་བྱེད་བཞིན་པ་རེད། ཁར་སང་ཚེས་ཉེར་བརྒྱད་ཉིན་བཙན་བྱོལ་བོད་གཞུང་གི་སྲིད་སྐྱོང་སྤེན་པ་ཚེ་རིང་ཡོ་རོབ་ཀྱི་ལ་ཏི་ཝི་ཡ་རྒྱལ་ཁབ་ཏུ་ཡོད་པའི་བོད་དོན་རྒྱབ་སྐྱོར་བ་ཚོར་བོད་དོན་སྐོར་ལ་རྒྱབ་སྐྱོར་ཡོང་ཐབས་ཀྱི་གཏམ་བཤད་གནང་འདུག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལ་ཏི་ཝི་ཡ་རི་ག་གྲོང་ཁྱེར་དུ་འབྱོར་སྐབས་ལ་ཏི་ཝི་ཡའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་ཇ་ནེ་སི་ཀི་ལིས་གནམ་ཐང་ནས་ཕེབས་བསུ་ཞུས་ཡོད་པར་མ་ཟད། དེ་ནས་སྲིད་སྐྱོང་སྤེན་པ་ཚེ་རིང་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་གྱི་ཚོགས་འདུར་ཕེབས་ནས་བོད་དོན་སྐོར་ལ་གསུང་བཤད་གནང་བ་དང་སྐབས་དེར་བོད་ཀྱི་རིག་གཞུང་དང་སྐད་ཡིག་སྲུང་སྐྱོབ། བོད་ཀྱི་ཁོར་ཡུག་སོགས་ཀྱི་སྐོར་ལ་སྲིད་སྐྱོང་གིས་གཏམ་བཤད་གནང་བར་མ་ཟད་ལ་ཏི་ཝི་ཡའི་ཕྱོགས་ནས་བོད་དོན་ལ་རྒྱབ་སྐྱོར་གནང་ཐབས་དང་བོད་དང་མཉམ་འབྲེལ་རྒྱལ་ཚོགས་བོད་མིའི་སྒྲིག་འཛུགས་སོགས་ཀྱི་སྐོར་ལ་དྲི་བ་དྲིས་ལན་དང་ཡང་གསར་འགོད་པའི་བོད་དོན་སྐོར་ལ་ཡང་དྲི་བ་དྲིས་ལན་གནང་འདུག་བཙན་བྱོལ་བོད་གཞུང་གི་དྲྭ་ཚིགས་སུ་འཁོད་པ་ལྟར་ན་སྤྱི་འཐུས་ཟུར་པ་འཇིགས་མེད་འབྱུང་གནས་ལྡི་ལིའི་སྐུ་ཚབ་དོན་གཅོད་དུ་བསྐོ་གཞག་གནང་ཡོད་པའི་གནས་ཚུལ་འཁོད་འདུག་ལས་བྱེད་འདེམས་བསྐོའི་ལྷན་ཁང་གི་སྒྲིག་འཛུགས་ཀྱི་དོན་ཚན་བཅུ་དགུ་པའི་ནང་གསེས་དང་པོའི་དགོངས་དོན་བཞིན་ཕྱི་རྒྱལ་སྐུ་ཚབ་དོན་གཅོད་རྣམས་སྲིད་སྐྱོང་དང་བཀའ་བློན་ཚང་འཛོམས་གྲོས་ཞིབ་དྲག་འདེམས་ཀྱིས་བཀའ་ཤག་གི་ངོས་ནས་བསྐོ་གཞག་གནང་བར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་ཀྱི་མཚན་གནས་སྩོལ་རྒྱུ་ཞེས་གསལ་བ་ལྟར། སྤྱི་ཟུར་འཇིགས་མེད་འབྱུང་གནས་ལྡི་ལིའི་སྐུ་ཚབ་དོན་གཅོད་དུ་བསྐོ་བཞག་གནང་འདུག་འགྲོ་ལུགས་ཀྱི་ཡིག་ཆ་བསྒྲུབས་ཚར་བའི་རྗེས་སུ་ལས་འཁུར་འགོ་འཛུགས་གནང་རྒྱུ་ཡིན་པའི་གནས་ཚུལ་འཁོད་འདུག་སྤྱི་ཟུར་འཇིགས་མེད་འབྱུང་གནས་ནི་མི་ལོ་སུམ་ཅུ་སོ་བདུན་གྱི་རིང་ལ་བཙན་བྱོལ་བོད་ཀྱི་སྤྱི་ཚོགས་སུ་ཞབས་འདེགས་ཞུ་བའི་ཉམས་མྱོང་ཡོད་པ་བོད་གཞུང་གི་དྲ་ཚིགས་སུ་འཁོད་འདུག། བོད་ཀྱི་དུས་བབ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་མཚོ་སྔོན་ཞིང་ཆེན་གྱི་ཡུལ་ཤུལ་ཁྲི་འདུ་རྫོང་གི་སྡོམ་མདའ་གྲོང་རྡལ་གྱི་རྫ་དམར་སྡེ་བའི་ས་ཐོག་ནས་རྒྱ་ནག་གཞུང་གི་གཏེར་ལས་ཚན་པའི་སྤྱི་གཉེར་ཁང་ཞིག་གིས་ས་གནས་གཞུང་དང་མཉམ་འབྲེལ་བྱས་ནས་གཏེར་ཁ་སྔོག་འདོན་བྱས་ཏེ་ཟླ་བ་དྲུག་ཕྱིན་ཚར་ཡོད་པའི་གནས་ཚུལ་འཁོད་འདུག་གཏེར་ཁ་བརྐོས་ཡུལ་ས་གནས་ནི་རྫ་དམར་སྡེ་བའི་ཁྲ་ཁའི་འཛམ་གླིང་ལ་རྒྱུད་ཟེར་བའི་ས་ཆ་དེ་ཡིན་པ་དང་ས་གནས་དེ་རུ་རྒྱ་ནག་གཞུང་གི་གཏེར་འདོན་ཚོང་ལས་ཁང། མིང་ལ་ཀྲུང་གོའི་ནུས་ཁུངས་འཛུགས་སྐྲུན་མ་རྐང་ཚད་ཡོད་ཀུང་སི་ཟེར་བའི་སྤྱི་གཉེར་ཁང་དེ་ཡིན་པ་དུས་བབ་ཏུ་འཁོད་འདུག་གཏེར་ཁ་སྔོག་ཡུལ། ཁྲ་ཁའི་འཛམ་གླིང་ལ་ནི་རྫ་དམར་སྡེ་བའི་ས་གནས་ཀྱི་འབྲོག་པ་སྐལ་རྣམ་ཟེར་བ་ཁོང་གི་དབྱར་མཚེར་དུ་འཁེལ་ཡོད་པ་དང་སྐལ་རྣམ་ཚང་གིས་གཏེར་ཁ་སྔོག་འདོན་གྱི་ལས་གཞི་དེ་ཕྱིར་འཐེན་བྱེད་དགོས་པའི་རེ་བ་ཡང་ཡང་ཞུས་ཀྱང་གཏེར་འདོན་ཚན་པ་དང་གཞུང་ལམ་གསར་བཟོ་ལས་ཁུངས་གཉིས་ཀྱིས་ས་གནས་སྲིད་གཞུང་བར་ལ་ལག་འབྲེལ་བྱས་ཡོད་སྟབས་ཁོང་གི་ཞུ་གཏུག་ལ

ཡུག་ཁི་རན་དང་ཨུ་རུ་སུའི་དམག་འཁྲུག་གི་གསར་འགྱུར་ཞིག་ལ་ཡུག་ཁི་རན་གྱི་གཞུང་གིས་བཤད་པ་ཡིན་ན་མཚོན་ཆའི་ཆེད་དུ་ཨ་སྒོར་ས་ཡ་མང་པོ་སྤྲོད་ལེན་བྱས་ཡོད་ཀྱང་མཚོན་ཆ་མཐོང་རྒྱུ་མེད་པར་དམག་མི་ཁག་ཅིག་གིས་ལྐོག་ཟ་བྱེད་བཞིན་པའི་གནད་དོན་ཤེས་རྟོགས་བྱུང་འདུག་ཨུ་རུ་སུའི་དམག་གི་གནམ་གྲུ་ཞིག་གིས་ཡུག་ཁི་རན་གྱི་དམག་མི་བཙོན་པ་རྣམས་ཁྱེར་ནས་འཕུར་བཞིན་པའི་སྐབས་སུ་གནམ་གྲུ་ལ་གཏོར་རྒོལ་ཐེབས་ནས་ས་ལ་ལྷུང་རྗེས་དམག་གི་ལྐོག་ཟ་དེ་དག་ཤེས་རྟོགས་བྱུང་ཡོད་པ་གསལ་བཤད་བྱས་འདུག་དམག་འཁྲུག་ད་དུང་མུ་མཐུད་ནས་རྒྱག་བཞིན་ཡོད་པས་མཚོན་ཆ་མ་འདང་བའི་དཀའ་ངལ་ཡོད་པ་རེད། མཚོན་ཆའི་རོགས་རམ་ཆེད་དུ་དེ་རིང་ནེ་ཐོ་འམ་ནུབ་བྱང་དམག་དོན་སྒྲིག་འཛུགས་ཀྱི་སྤྱི་ཁྱབ་དྲུང་ཆེ Jens Stoltenberg དེ་རིང་ཨ་རི་ལ་རོགས་རམ་བྱེད་ཆེད་འབྱོར་ཡོད་པ་རེད། མཚམས་འདི་ནས་དེ་རིང་གི་ཨ་རིའི་རླུང་འཕྲིན་ཁང་གི་གསར་འགྱུར་ཕྱོགས་བསྡུས་སྙན་སྒྲོན་ཞུས་ཚར་བ་ཡིན་ལས་རིམ་གཟིགས་པར་ཐུགས་རྗེ་ཆེ།